དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ཐམ་པ་རབ་གནས་ཆུ་མོ་ཡོས་ཀྱི་ལོ་གི་བོད་ཟླ་ལྔ་བའི་ཚེས་བ་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཟླ་བ་དྲུག་པའི་ཚེས་ཉི་ཤུ་རྩ་བཞི་གཟའ་སྤེན་པ་རེད། ང་བོད་རྒྱལ་ཡིན་བྱམས་ནས། ཨེ་ཤེ་ཡ། རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་བོད་སྐད་ཀྱི་ལས་རིམ་ཁག་རིམ་པ་བཞིན་མགོ་འཛུགས་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་གོང་ནས་གོང་དུ་འཕེལ་བ་ལ་རྗེ་བཙུན་འཇམ་པའི་དབྱངས་ལ་གསོལ་བ་འདེབས་རྒྱུ་དེ་གལ་ཆེན་པོ་ཡིན་ཞེས་བཞུགས་སྒར་ཕོ་བྲང་དུ་མི་མང་ལ་མཇལ་ཁ་གི་སྐབས་བ་བཀའ་སློབ་བསྩལ་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་ལྟ་ནས་ཡིན་ན་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ཞིག་གི་ནང་ང།
བོད་ཀྱི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ཧྥིན་ལན་གྱི་སྲིད་བློན་གསར་བ་སྐུ་ཞབས་པད་ཀྲི་ཨོར་པོ་ལགས་སུ། ཡུལ་དེའི་སྲིད་བློན་འོས་བསྡུའི་རྒྱལ་ཁ་ཐོབ་པར་འཚམས་འདྲིའི་གསུང་འཕྲིན་ཞིག་སྩལ་བས། མཇུག་ཏུ་རྒྱ་ནག་ནང་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ལོར་གཉེན་སྒྲིག་གི་གྲངས་འབོར་དེ་འདས་པའི་ལོ་སུམ་ཅུ་སོ་བདུན་གི་རིང་ང་ཆེས་དམའ་ཤོས་སུ་སླེབས་ཡོད་པ་སོགས་ཀྱི་གནས་ཚུལ་ཁག་ཅིག་ཕྱོགས་བསྒྲིགས་བྱས་པ་ཞིག་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། གོང་ས་རྒྱལ་བ་རིན་པོ་ཆེ་ཡིས་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་གོང་ནས་གོང་དུ་འཕེལ་བ་ལ་རྗེ་བཙུན་འཇམ་པའི་དབྱངས་ལ་གསོལ་བ་འདེབས་རྒྱུ་དེ་གལ་ཆེན་པོ་ཡིན་པ་བཞུགས་སྒར་ཕོ་བྲང་དུ་མི་མང་ལ་མཇལ་ཁ་གི་སྐབས་བ་བཀའ་སློབ་བསྩལ་འདུག ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་ཕྱི་ཚེས་ཉི་ཤུ་རྩ་གསུམ་གི་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ། རྒྱ་བལ་འབྲུག་གསུམ་དང། ཕྱི་རྒྱལ་ཡུལ་གྲུ་ཁག་ནས་ཡོང་བའི་བོད་རིགས་དད་ལྡན་པ་ཁག་ཅིག་ལ་མཇལ་ཁ་སྩལ་ཡོད་པ་དང་སྐབས་དེར ྋགོང་ས་མཆོག་གིས། ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་འམ་བསམ་བློ་གཏོང་རྒྱུ་ནི་ཤིན་ཏུ་ནས་གལ་ཆེན་པོ་ཡིན་པ་དང། ནང་བ་སངས་རྒྱས་པའི་ཆོས་དེ་དད་པ་ཙམ་ཞིག་མ་ཡིན་པར་རྒྱུ་མཚན་ལ་བསམ་བློ་བཏང་ནས་འགྲོ་དགོས་པ་ཞིག་ཡིན་ཏེ་ཤེས་རབ་ཀྱི་ལྷ། རྗེ་བཙུན་འཇམ་པའི་དབྱངས་ལ་གསོལ་བ་འདེབས་རྒྱུ་གལ་ཆེན་པོ་ཡིན་པར་བྱུང། ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་གོང་ནས་གོང་དུ་འཕེལ་བ་ལ་རྗེ་བཙུན་འཇམ་པའི་དབྱངས་ལ་གསོལ་བ་འདེབས་རྒྱུ་གལ་ཆེན་པོ་རེད་ཅེས་བཀའ་སྩལ་དོན།

བོད་མིའི་སྒྲིག་འཛུགས་ཀྱི་གསར་བྱུང་སྤེན་པ་ཚེ་རིང། Australia། གི་ནང་ང་བོད་ཀྱི་དུས་སྟོན་ཐེངས་བཅོ་ལྔ་བ་གི་སྐུ་མགྲོན་གཙོ་བོ་ལ་ཆེད་ཕེབས་ཀྱིས་བོད་དོན་གི་སྐོར་ནས་གཏམ་བཤད་གནང་ཡོད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས Australia། གི་ནང་གཞུང་དོན་འཚམས་གཟིགས་གནང་མུས་ཡིན་པ་ལྟར་ཕྱི་ཚེས་ཉེར་གསུམ་གི་ཉིན་སྲིད་སྐྱོང་མཆོག Australia། གི Brisbane དུ་ཕེབས་འབྱོར་གྱིས་བོད་ཀྱི་དུས་སྟོན་ཐེངས་བཅོ་ལྔ་བ་གི་སྟེང་ང་སྐུ་མགྲོན་གཙོ་བོར་གདན་ཞུ་གི་ལྟར་ཆེད་ཕེབས་གནང་ཡོད། ཁུལ་དེར་གནས་བཞུགས་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཀྱིས་ཡིག་ཐོག་བརྒྱུད་ལས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་སྲིད་སྐྱོང་མཆོག་གིས་བོད་ཀྱི་དུས་སྟོན་གི་ཐོག་རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་ཚོ་མི་སེར་སྤེལ་ལས་ཀྱི་བཅའ་སྡོད་སློབ་གྲྭ་ལ་འཇུག་བཞིན་ཡོད་པའི་སྐོར་དང་དེ་བཞིན་བོད་ནང་གི་བོད་མི་ཚོ་ལ་འགྲོ་སྐྱོད་ཀྱི་ཐད་ལ་དམ་དྲག་ཤུགས་ཆེན་པོ་བྱེད་བཞིན་ཡོད་པ། བོད་མཐོ་སྒང་གི་ཁོར་ཡུག་གི་གནད་འགག་དང། ཅེས་ཤོད་ཀྱིན། དེ་བཞིན་བོད་མཐོ་སྒང་ནི་ཨེ་ཤེ་ཡ་གི་ཆུ་གི་འབྱུང་ཁུངས་དེ་ཆགས་ཡོད་པའི་སྐོར་སོགས་གཏམ་བཤད་གནང་བ་དང་མཉམ་དུ་སྲིད་སྐྱོང་མཆོག་གིས་རྒྱ་ནག་གཞུང་གིས་ཕྱོགས་གཅིག་ནས་བོད་ནང་ཕྱི་དངོས་པོ་ཡར་རྒྱས་གཏོང་གི་ཡོད་ཀྱང་དོན་དངོས་ཀྱི་ཐོག་དེས་བོད་མི་ཚོ་ལ་ཕན་ཐོགས་ཀྱི་མེད་པ་མ་ཟད་བོད་མི་ཚོ་ལ་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་ཀྱི་རང་དབང་མེད་པའི་གནས་སྟངས་ངོ་སྤྲོད་གནང་ཡོད་པ་འགྲེལ་བརྗོད་གནང་བྱུང། Australia། ཁུལ་དུ་བོད་ཀྱི་དུས་སྟོན་ཐོག་མ་དེ་འགོ་འཛུགས་གནང་མཁན་ནི་བོད་ཀྱི་གླུ་བ་གྲགས་ཅན་བསྟན་འཛིན་ཆོས་རྒྱལ་ལགས་ཡིན་པ་དང་ཁོང་གིས་དྲ་ལམ་བརྒྱུད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཕྱི་ལོ་ཉིས་སྟོང་བརྒྱད་ཀྱི་ལོར་བོད་ནང་གཞི་རྒྱ་ཆེ་བའི་ངོ་རྒོལ་གྱི་ལས་འགུལ་བྱུང་བའི་རྗེས་ཁོང་གི་ངོས་ནས་ཡུལ་དེར་བོད་དོན་གྱི་དྲིལ་བསྒྲགས་དང། ངོ་སྤྲོད་ཡོང་རྒྱུ་གི་ཆེད་དུ་བོད་ཀྱི་དུས་སྟོན་ཟེར་བ་ཞིག་འགོ་འཛུགས་གནང་བ་ནས་བཟུང་ད་བར་མི་ལོ་བཅོ་ལྔ་འཁོར་གི་ཡོད་པ་དང་ད་རེས་སྲིད་སྐྱོང་མཆོག་མགྲོན་འབོད་ཀྱིས་བོད་ཀྱི་དུས་སྟོན་གྱི་ཉིན་གཉིས་པ་གི་དགོང་ཚོགས་ཀྱི་སྟེང་མཉམ་ཞུགས་གནང་ནས་ཕ་ཡུལ་དྲན་པ་ཞེས་པའི་བརྗོད་གཞི་གི་སྐོར་གཏམ་བཤད་གནང་ཡོད་པ་འགྲེལ་བརྗོད་གནང་འདུག་སྲིད་སྐྱོང་མཆོག་ད་རེས Australia གི་ནང་གཞུང་འབྲེལ་འཚམས་གཟིགས་ཀྱི་སྐབས་ཕྱི་ཚེས་ཉི་ཤུ་ཐམ་པ་གྱི་ཉིན Australia གི་གྲོས་ཚོགས་གོང་འོག་གཉིས་ཀྱི་ནང་གདན་ཞུ་གནང་ཡོད་ལ། ཕྱི་ཚེས་ཉེར་གཅིག་ཉིན་ཨོ་སི་ཀྲི་ཡ་ལི་ཡ་གི་རྒྱལ་ཡོངས་གསར་འགོད་མཐུན་ཚོགས་ཀྱི་གདན་ཞུ་གི་ལྟར་བོད་དོན་གྱི་སྐོར་ལ་གཏམ་བཤད་གནང་ཡོད་པ་མ་ཟད། ཕྱི་ཚེས་ཉེར་གཉིས་གི་ཉིན་ཨོ་སི་ཀྲི་ཡ་ལི་ཡ་དང་རྒྱ་གར་ཉམས་ཞིབ་ཁང་དུ་བོད་དང་རྒྱ་གར་གཉིས་ཀྱི་འབྲེལ་ལམ་གྱི་སྐོར་ལ་གཏམ་བཤད་གནང་ཡོད། ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་ཧྥིན་ལན་ཀྲི་གི་རྒྱལ་ཁབ་ཀྱི་སྲིད་བློན་གསར་བ་ལ་འཚམས་འདྲི་གི་གསུང་འཕྲིན་གནང་ཡོད་པའི་སྐོར་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་གསན་རོགས་ཞུ།
ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་གསུམ་ཉིན་བོད་ཀྱི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ཧྥིན་ལན་གྱི་སྲིད་བློན་གསར་བ་སྐུ་ཞབས་པད་ཀྲི་ཨོར་པོ་ལགས་སུ་ཡུལ་དེའི་སྲིད་བློན་འོས་འདེམས་རྒྱལ་ཁ་ཐོབ་པར་འཚམས་འདྲིའི་གསུང་འཕྲིན་ཞིག་སྩལ་བའི་ནང་ལོ་ཤས་སྔོན་ངོས་རང་མཛེས་སྡུག་ལྡན་པའི་སྐུ་ཉིད་ཀྱི་རྒྱལ་ཁབ་ཏུ་གཟིགས་སྐོར་ཕེབས་རྒྱུ་བྱུང་ལ་ཧྥིན་ལན་ཀྲིའི་རྒན་གཞོན་ཚང་མས་བྱམས་པ་དང་བརྩེ་བ་གོང་འཕེལ་དང་འགྲོ་བ་མི་གཅིག་གྱུར་དང་ཆོས་ལུགས་འཆམ་མཐུན་སོགས་ངོས་ཀྱིས་གང་གསུང་བར་འདོད་མོས་ཆེན་པོ་གནང་བར་ངོས་ལ་དགའ་པོ་བྱུང་ཞེས་གསུངས་འདུག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་འཚམས་འདྲིའི་གསུང་འཕྲིན་ནང་དེ་རིང་གི་འཛམ་གླིང་ནི་ཧ་ཅང་དཀའ་ཚེགས་ཆེ་བའི་དུས་སྐབས་ཤིག་བརྒྱུད་བཞིན་ཡོད་པ་དང། འཛམ་གླིང་གི་ས་ཁུལ་མང་དག་ཅིག་ཏུ་དྲག་ཤུགས་དང་དམག་འཁྲུག་རྐྱེན་གྱིས་མི་ཧ་ཅང་མང་པོར་དཀའ་སྡུག་མྱངས་བཞིན་ཡོད་པ་རེད་ལ། རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ངེས་པར་དུ་མཉམ་འབྲེལ་ངང་ཞི་བའི་ཐབས་ལ་བརྟེན་ནས་དཀའ་རྙོག་དེ་རིགས་སེལ་ཐབས་གནང་དགོས་པ་དང། འཛམ་གླིང་འདི་བཞིན་གོ་མཚོན་གྱི་དཀའ་ངལ་ལས་རྒྱལ་ཐབས་ཁོ་ན་དེ་ཕན་ཚུན་གྲོས་མོལ་གྱི་ལམ་ནས་ཐག་གཅོད་དགོས་པ་སོགས་གསུངས་གནང་འདུག་མཇུག་ཏུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ངོས་ནས་སྲིད་བློན་མཆོག་གི་མ་འོངས་ལས་དོན་ནང་དཀའ་ཁག་ལ་གདོང་ལེན་དང། མི་དམངས་ཀྱི་རེ་འདུན་ཇི་བཞིན་སྐོང་ཐུབ་པའི་ཐུགས་སྨོན་དང། དེ་དང་མཉམ་དུ་ཞི་བདེ་དང་བྱམས་བརྩེ་ལྡན་པའི་འཛམ་གླིང་ཞིག་ཡོང་བར་ལེགས་སྐྱེས་འབུལ་ཐུབ་རྒྱུའི་ཐུགས་རེ་ཡོད་སྐོར་བཅས་གསུངས་འདུག་ལ། དགའ་ལྡན་ཕོ་བྲང་གི་དྲུང་ཆེན་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་ནས་སྲིད་བློན་མཆོག་ལ་འོས་བསྡུའི་རྒྱལ་ཁ་ཐོབ་སྟེ་དམ་འབུལ་གནང་བར་གོང་ས་མཆོག་ནས་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲིའི་བཀའ་ཡིག་སྩལ་གནང་ཡོད་པ་གསུངས་སོང།
ཧྥིན་ལན་རྒྱལ་ཁབ་ཀྱི་སྲིད་བློན་གསར་པ་ཨན་སྐུ་ཞབས་པེ་ཏེ་རི་ཨོར་པོ་ཞེས་ཁོ་རང་ནི་སྲིད་བློན་འདེམས་ཐོན་བྱུང་བ་ནས་དམ་བཅའ་བཞག་གནང་ཚར་བ་རེད། དེ་སོང་ཙང་གོང་ས་མཆོག་གིས་བཀྲ་ཤིས་བདེ་ལེགས་འཚམས་འདྲི་བཀའ་ཡིག་བསྩལ་ཡོད་རེད། སྐུ་ཞབས Petteri Orpo ལགས་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་ལོ་ཧྥིན་ལན་ཌིའི་ལྷོ་ནུབ་ཕྱོགས་སུ་སྐུ་འཁྲུངས་ཤིང་ད་ལྟའི་ཆར་དགུང་ལོ་ལྔ་བཅུ་ང་གསུམ་དང་ཆབ་སྲིད་ཚན་རིག་རིག་པའི་སློབ་གཉེར་གནང་མྱོང་ཡོད་པ་དང་ཕྱི་ལོ་ཉིས་སྟོང་བདུན་ལོ་ནས་བཟུང་ཧྥིན་ལན་ཌིའི་གྲོས་ཚོགས་འཐུས་མི་དང་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་ནས་བཟུང་ཡུལ་དེའི་རྒྱལ་ཡོངས་མཉམ་འབྲེལ་ཚོགས་པའི་ཚོགས་གཙོའི་རྒྱལ་ཁ་ཐོབ་ཡོད་འདུག་ལ་ཐེངས་འདིར་ཧྥིན་ལན་ཌིའི་རྒྱལ་ཡོངས་འོས་བསྡུ་དེ་བཞིན་ཕྱི་ཟླ་བཞི་བའི་ཚེས་གཉིས་ནས་འགོ་ཚུགས་ཏེ། སྐུ་ཞབས་པེ་ཏེ་རི་ཨོར་པོ་ལགས་དང་ལས་ཐོག་སྲིད་འཛིན་སཱ་ན་མཱ་རི་དབར་འགྲན་བསྡུར་གནང་ཡོད་པ་རེད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་གཞིས་སྒར་རྡ་རམ་ས་ལ་ནས།
རྒྱ་གར་དང་ཨ་མི་རི་ཀའི་འབྲེལ་ལམ་བཟང་དུ་ཕྱིན་པ་དེས་རྒྱ་གར་གྱི་ངོས་ནས་རྒྱ་ནག་དང་གདོང་ལེན་བྱེད་རྒྱུ་གི་ནུས་པ་ཆེ་རུ་འགྲོ་རྒྱུ་ཡིན་པ་གནད་དོན་དབྱེ་ཞིབ་པ་གིས་གསུངས་ཡོད། ཟླ་བ་འདིའི་ཚེས་ཉེར་གཉིས་ཀྱི་ཉིན་རྒྱལ་ས་ཝཱ་ཤིང་ཊོན་དུ་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་དང་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏིན་རྣམ་གཉིས་མཇལ་འཕྲད་གནང་སྟེ་རྒྱལ་ཁབ་གཉིས་ཀྱི་དབར་ཕྱི་འབྲེལ་གྱི་ལོ་རྒྱུས་གསར་པ་ཞིག་མགོ་འཛུགས་གནང་ཡོད་པ་མ་ཟད། ཉིན་དེར་ཨ་མེ་རི་ཁས་སྲིད་བློན་མོ་དྷི་མཆོག་ལ་ཧ་ཅང་གི་ཆེ་མཐོང་ལྡན་པའི་སྒོ་ནས་ཨ་མེ་རི་ཁའི་ཕོ་བྲང་དཀར་པོ་ལ་ཕེབས་བསུ་གཟབ་རྒྱས་བྱས་ཤིང། སྐབས་དེར་སྲིད་འཛིན་བྷའི་ཏིན་གྱིས། ངས་དེ་སྔ་ནས་ཨ་རི་དང་རྒྱ་གར་གཉིས་ཀྱི་འབྲེལ་ལམ་ནི་དུས་རབས་ཉེར་གཅིག་པ་གི་ནང་ང་བློ་ཐག་ཆོད་པའི་འབྲེལ་བ་གི་གྲས་ཤིག་ཡིན་པ་ཡིད་ཆེས་བྱ་གི་ཡོད། སྤོབས་པ་སྐྱེ་འོས་པའི་རྒྱལ་ཁབ་གཉིས་ནི་རང་དབང་ལ་དགའ་ཞིང། རྒྱལ་ཁབ་གཉིས་ཀྱི་རྩ་ཁྲིམས་ཀྱི་སྔོན་བརྗོད་གི་ནང་གཅིག་མཚུངས་ཀྱི་ང་ཚོ་མི་དམངས་ཞེས་པ་ནས་མགོ་འཛུགས་བྱས་ཡོད་ཅེས་རང་བཙན་དང་འདྲ་མཉམ་སོགས་དང་འབྲེལ་བའི་གཏམ་བཤད་གནང་ཞིང་དེ་བཞིན་དུ་སྲིད་འཛིན་བྷའི་ཏིན་དང་སྲིད་བློན་མོ་དྷི་རྣམ་གཉིས་ཀྱི་བར་དུས་རབས་ཀྱི་དམག་དོན་དང་མཐུན་པའི་ཡར་ཐོན་ཅན་གྱི་རྡུལ་ཕྲན་མཚོན་ཆ། MQ། དགུ་ཞེས་པ་དེ་ཉོ་ཚོང་དང་འབྲེལ་བའི་གསལ་བསྒྲགས་གནང་ཡོད། དང་ཐོག་རྒྱ་གར་གྱི་ངོས་ནས་རྡུལ་ཕྲན་མཚོན་ཆ། MQ། དགུ་ཞེས་པ། སུམ་ཅུ་སོ་གཅིག་གི་ཉོ་གཏན་འཁེལ་འདུག་པ་དེའི་རིན་གོང་ཨ་སྒོར་ཐེར་འབུམ་གསུམ་ཙམ་གནས་ཀྱི་ཡོད་འདུག་རྡུལ་ཕྲན་མཚོན་ཆ་དེར་ལྟ་ཞིབ་ཀྱི་མཚོན་ཆ་ལྡན་ཞིང་མི་མེད་མཁའ་དམག་གནམ་གྲུ་གི་ཁྱད་ཆོས་ལྡན་པ་མ་ཟད་མྱུར་ཚད་ཧ་ཅང་གི་མགྱོགས་པོ་ཡོད་འདུག་ཨ་རིའི་ཕོ་བྲང་དཀར་པོས་ད་རེས་རྒྱ་གར་གྱིས་ཉོ་རྒྱུ་གི MQ། དགུ་རྡུལ་ཕྲན་མཚོན་ཆ་དེ་ནི་རྒྱ་གར་གྱི་རྒྱལ་སྲུང་ལ་ཕན་ཐོགས་ཡོད་པ་དང་ལྟ་ཞིབ་ཀྱི་ནུས་པ་གི་ཐོག་ནས་བཤད་ན་རྒྱ་གར་རྒྱ་མཚོ་ཙམ་ཞིག་མིན་པར་རྒྱ་གར་གྱི་མཐའ་མཚམས་ས་ཁུལ་ཁག་ཏུ་བར་སྣང་ནས་ལྟ་ཞིབ་བྱེད་རྒྱུ་གི་ཐད་ལ་རམ་འདེགས་སྒྲུབ་ཐུབ་ཀྱི་ཡོད་ཅེས་བརྗོད་འདུག་ཡང། ཟླ་བ་འདིའི་ཚེས་ཉི་ཤུ་རྩ་གཉིས་གི་ཉིན་སྲིད་བློན་མོ་དི་མཆོག་ཨ་མེ་རི་ཀའི་གྲོས་ཚོགས་ཀྱི་ནང་ང་གྲོས་ཚོགས་འཐུས་མི་ཚོ་གིས་དགའ་བསུ་གི་སྣེ་ལེན་བྱས་སྐབས། སྲིད་བློན་མཆོག་གིས་ང་ཚོ་གི་བར་གྱི་མཐུན་འབྲེལ་ནི་འཛད་མཐའ་མེད་ལ་ང་ཚོ་གི་བར་གྱི་ལོ་རྒྱུས་རང་བཞིན་གྱི་ཉིན་ཐོ་གསར་བ་དེ་རྒྱལ་ཁབ་གཉིས་ཀྱི་མདུན་ལམ་ཙམ་ཟིག་མ་ཟད་འཛམ་གླིང་སྤྱི་ཡོངས་ལ་བཟང་ཕྱོགས་ཀྱི་འགྱུར་བ་ཟིག་འགྲོ་ངེས་ཡིན་ཟེར་གསུངས་ཡོད། རྒྱ་ནག་ཐོག་གི་གནད་དོན་དབྱེ་ཞིབ་པ་རྒྱ་གར་གྱི་གསར་འགོད་པ་ཨ་དིལ་སྦི་ར་ལགས་ཀྱིས་ཐེངས་འདིར་སྟོབས་ཆེན་རྒྱལ་ཁབ་གཉིས་ཀྱི་ཆེས་མཐོ་གི་དབུ་ཁྲིད་རྣམ་གཉིས་ཀྱི་མཇལ་འཕྲད་དེ་རྒྱ་ནག་ལ་སྔར་དང་མི་འདྲ་བའི་བློ་འཚབ་བྱ་ཡུལ་ཞིག་ཏུ་གྱུར་ཡོད་པའི་སྐོར་ཁོང་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཡིག་ཐོག་ནས་འགྲེལ་བརྗོད་གནང་བའི་ནང། རྒྱ་གར་གིས་ཨ་མི་རི་ཀ་དང་ལྷན་དུ་འབྲེལ་བ་བཟང་དུ་བཏང་བ་དེས། རྒྱ་ནག་གིས་རྒྱ་གར་གྱི་བར་གནས་རང་བཞིན་གྱི་ཕྱི་འབྲེལ་དེ་བཞིན་རྒྱུན་འཁྱོངས་བྱེད་མ་ཐུབ་པ་ད་རེས་གསལ་སྟོན་བྱས་ཡོད། རྒྱུ་མཚན་ནི། རྒྱ་གར་གིས་ཨེ་ཤེ་ཡ་གི་ཁུལ་དུ་རང་ཉིད་ཀྱི་ཕྱི་འབྲེལ་དང་སྟོབས་ཤུགས་དེ་བཞིན་དོ་མཉམ་བྱས་ནས་ཕྱོགས་ལྷུང་མེད་པར་བར་གནས་སུ་སྡོད་རྒྱུར་རྒྱ་ནག་གིས་རེ་བ་བྱ་གི་ཡོད། འོན་ཀྱང། ད་ཆ་དེ་ལམ་ལྷོངས་མ་བྱུང་བར་བརྟེན། འབྱུང་འགྱུར་རྒྱ་དཀར་ནག་གཉིས་ཀྱི་ཕྱི་འབྲེལ་སྡུག་ཏུ་འགྲོ་ངེས་ཡིན་པ་མ་ཟད། རྒྱ་ནག་གི་ངོས་ནས་རྒྱ་གར་ལ་མཐའ་མཚམས་ས་ཁུལ་དུ་དམག་གི་ཡ་ལན་སློག་སྲིད་པ་རེད་ཅེས་འགྲེལ་བརྗོད་བྱས་འདུག། གདན་ས་ཆེན་པོ་དགའ་ལྡན་རྣམ་པར་རྒྱལ་བའི་གླིང་དུ་རིས་མེད་བགྲོ་གླེང་ཐེངས་དྲུག་པ་དབུ་འཛུགས་གནང་ཡོད། བོད་མིའི་སྒྲིག་འཛུགས་ཀྱི་དྲ་བ་གི་སྟེང་ང་ཕྱི་ཚེས་ཉེར་གསུམ་གྱི་ཉིན་གནས་ཚུལ་སྤེལ་བ་ལ་གཞིགས་ན། ཟླ་བ་འདིའི་ཚེས་ཉེར་གཅིག་གི་ཉིན་གདན་ས་ཆེན་པོ་དགའ་ལྡན་རྣམ་པར་རྒྱལ་བའི་གླིང་དུ་ཆོས་རིག་ལས་ཁུངས་དང་དགའ་ལྡན་ཤར་བྱང་གྲྭ་ཚང་ཟུང་འབྲེལ་གྱི་ཐོག་རིས་མེད་བགྲོ་གླེང་ཐེངས་དྲུག་པ་དབུ་འཛུགས་གནང་ཡོད་ཅིང་བགྲོ་གླེང་གི་དབུ་འཛུགས་མཛད་སྒོ་གི་སྐུ་མགྲོན་གཙོ་བོ་སྐྱབས་རྗེ་ཤར་པ་ཆོས་རྗེ་རིན་པོ་ཆེ་གིས་གཙོས་པའི་ཆོས་རིག་ལས་ཁུངས་དང་རྒྱལ་སྤྱི་དགེ་ལྡན་ལྷན་ཚོགས་དང་དགའ་ལྡན་ཤར་བྱང་གཉིས་ཀྱི་མཁན་རིན་པོ་ཆེ་ལ་སོགས་གནད་ཡོད་མི་སྣ་ཁག་དབུ་བཞུགས་ཀྱི་ཐོག་རིས་མེད་ཆོས་སྡེ་ཁག་བཞི་བཅུ་ཞེ་བཞི་ནས་གཏམ་བཤད་པ་བཅུ་བདུན་དང་ཚོགས་བཅར་བ་བདུན་ཅུ་བཅས་བསྡོམས་པས་མི་གྲངས་བརྒྱད་ཅུ་གྱ་བདུན་དང། དགའ་ལྡན་བྱང་ཤར་གཉིས་ནས་དགེ་འདུན་པ་གྲངས་ལྔ་བརྒྱ་ཙམ་ཟིག་ཕེབས་འདུག་ཅིང་གཞུང་ཆེན་རིས་མེད་བགྲོ་གླེང་ཐེངས་དྲུག་པ་གི་ཐོག་རིས་སུ་མ་ཆད་པའི་དགོན་སྡེ་དྲུག་ཅུ་རེ་བཞི་ནས་དགེ་བཙུན་བརྒྱ་ར་བཅོ་བརྒྱད་ལ་མགྲོན་འབོད་བྱས་ཡོད་ཅིང་ཚོགས་བཅར་བ་གི་ཁོངས་ལ་དངོས་སུ་མཉམ་ཞུགས་གནང་མཁན་དགོན་པ་བཞི་བཅུ་ཞེ་གཅིག་ནས་དགེ་འདུན་པ་དང་བཙུན་མ་བཅས་བདུན་ཅུ་དོན་བཞི་ཕེབས་ཡོད་གི། ཨ་མེ་རི་ཁའི་གཞུང་གིས་རྡུལ་ཕྲན་གོ་མཚོན་དང་འབྲེལ་བའི་ལྷན་ཚོགས་ཟིག་གོ་སྒྲིག་གནང་ཡོད་པའི་ཕྱིར། རྒྱ་ནག་དང་ཧྥ་རན་སི། ར་ཤི་ཡ། དབྱིན་ཇི་བཅས་ཡུལ་གྲུ་འདི་དག་མཉམ་ཞུགས་གནང་ཡོད་གི། རོའི་ཊར་གསར་ཁང་གིས་ཕྱི་ཚེས་ཉེར་གསུམ་གྱི་ཉིན་ཨ་མེ་རི་ཁའི་རྒྱལ་སར་གནས་ཚུལ་སྤེལ་དོན་ལ་གཞིགས་ན། ཨ་མེ་རི་ཁའི་གཞུང་གིས་ཟླ་བ་འདིའི་ནང་རྡུལ་ཕྲན་གོ་མཚོན་དང་འབྲེལ་བའི་ཆེད་མཁས་ལས་དོན་ཚོགས་ཆུང་གི་ལྷན་ཚོགས་ཟིག་བསྡུས་ཡོད་པ་དེའི་ནང་རྒྱ་ནག་དང་ཧྥ་རན་སི། ར་ཤི་ཡ། དབྱིན་ཇི་བཅས་ཀྱི་ཆེད་མཁས་མི་སྣ་མཉམ་ཞུགས་ཀྱིས་རྡུལ་ཕྲན་གོ་མཚོན་གྱི་འཐབ་ཇུས་ཀྱི་ཉེན་ཁའི་གནས་སྟངས་ཉུང་དུ་གཏོང་ཐབས་ཐད་རྡུལ་ཕྲན་གོ་མཚོན་གྱི་གནད་དོན་གྱི་སྐོར་ལ་བགྲོ་གླེང་གི་ཆ་ཤས་བླངས་ཡོད་ལུགས་ཨ་མེ་རི་ཀའི་ཕྱི་འབྲེལ་ལྷན་ཁང་གིས་སྤེལ་བའི་སྤྱི་བསྒྲགས་ནང་གསལ་འདུག་ད་དུང་གོང་གི་སྤྱི་བསྒྲགས་དེའི་ནང་ཨ་མེ་རི་ཀའི་ཕྱོགས་ནས་ཟླ་བ་འདིའི་ཚེས་བཅུ་གསུམ་ནས་བཅུ་བཞི་བཅས་ཉིན་གྲངས་གཉིས་ཀྱི་རིང་ཨེ་ཇིབ་ཀྱི་རྒྱལ་ས་ཁེ་རོ་ལ་ལྷན་ཚོགས་དེ་གོ་སྒྲིག་གནང་བ་ཞིག་ཡིན་པ་གསལ་འདུག་ལ་ལྷན་ཚོགས་དེའི་སྐབས་དང་བསྟུན་ནས་རྡུལ་ཕྲན་གོ་མཚོན་ཉུང་འཕྲི་གཏོང་ཐབས་ཀྱི་སྐོར་གྱི་ཆིངས་ཡིག་གི་ཐད་ལ་ཕན་ཚུན་གྱི་བར་ལ་བསམ་ཚུལ་བརྗེ་རེས་བྱས་འདུག་གོང་གི་ཡུལ་གྲུ་འདི་དག་གི་བར་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པ་གི་ལོར་རྡུལ་ཕྲན་གོ་མཚོན་ཉུང་འཕྲི་གཏོང་ཐབས་ཀྱི་སྐོར་གྱི་ཆིངས་ཡིག་བཞག་པ་ནས་བཟུང་བའི་རྡུལ་ཕྲན་གྱི་ནུས་པ་ལྡན་པའི་གོ་མཚོན་ཁྱབ་གདལ་བཀག་འགོག་བྱེད་པར་དམིགས་སྒོར་བཟུང་བ་དང་མཉམ་དུ་རྡུལ་ཕྲན་གོ་མཚོན་ལྡན་པའི་ཚོགས་ཁོངས་ཡུལ་གྲུ་འདི་དག་གིས་ཞི་བདེ་དང་འབྲེལ་བའི་རྡུལ་ཕྲན་ནུས་ཤུགས་ཡར་རྒྱས་གཏོང་ཆོག་པའི་སྐོར་གསལ་ཡོད། ཧྥ་རན་སི་གི་སྲིད་འཛིན་གྱིས་ཕ་རི་སི་གི་ཆེས་མཐོའི་ལྷན་ཚོགས་ཀྱི་སྐབས་གནམ་གཤིས་འགྱུར་ལྡོག་གི་དཀའ་ངལ་སེལ་རྒྱུ་གི་ཆེད་དུ་ཨ་སྒོར་ཐེར་འབུམ་བརྒྱ་གི་ཡར་རྒྱས་གཏོང་བཞིན་པའི་རྒྱལ་ཁབ་སྐྱོ་པོ་རྣམས་ལ་སྤྲོད་རྒྱུ་གཏན་འཁེལ་བྱུང་བ་གསུངས་ཡོད་ཀི་དེ་བཞིན་དུ་ནུབ་ཕྱོགས་ཀྱི་དཔོན་རིགས་ཁག་ཅིག་གིས་ཨ་ཧྥེ་རི་ཀ་གི་རྒྱལ་ཁབ་ཁག་གི་དཔལ་འབྱོར་དཀའ་ངལ་དག་རྒྱ་ནག་གིས་བཟོས་པ་དང་རྒྱ་ནག་ལ་སྐྱོན་བརྗོད་བྱས་ཡོད་ཀི།

བོད་ནང་དང་ཤིན་ཅང་མངའ་ཁུལ་དུ་རྒྱ་ནག་གིས་གྲངས་ཉུང་མི་རིགས་ཚོའི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པའི་སྲིད་ཇུས་དེ་རིགས་མཚམས་འཇོག་དགོས་པ་དང་བོད་ནང་དུ་གསར་འགོད་པ་དང་གཞུང་འབྲེལ་མིན་པའི་ཚོགས་པ་ཁག་བཀག་འགོག་དང་སྟངས་འཛིན་མེད་པར་རང་དབང་གི་ཐོག་ནས་འགྲོ་བཅུག་དགོས་པ་སོགས་ཀྱི་དགོས་འདུན་བཏོན་འདུག།

རྩ་བའི་ད་ཅེག་རྒྱལ་ཁབ་ཆ་མཚོན་པར་བྱས་ན་ད། འགྲོ་བ་མིའི་ཐོབ་ཐང་གི་ཐོག་ལ་ཡ་དངོས་གནས་ཤུགས་ཆེན་པོ་བྱས་ནས་སྲུང་མཁན་གྱི་གྲས་ཤིག་ཏུ་ཆགས་བསྡད་ཡོད་རེད་ཨ་ནི་དེ་ཡིན་དུས་ད་ཁོ་རང་ཚོ་རྒྱ་ནག་ལ་ཡ་ཨ་ནི་དྲི་བ་བཏང་ཡ་དང་རྒྱ་ནག་ལ་གདོང་ལེན་བྱེད་ཡ་གི་ཁོ་ཚོ་ལ་ནུས་པ་དེ་ཡ་འདོད་ཤུགས་ཆེ་རུ་འགྲོ་གི་རེད་བསམ་གི་འདུག་ད། ཡང་གྲོས་ཆོད་དོན་ཚན་བཅོ་ལྔ་ཡོད་པའི་ཁྲོད་དུ།

ད་དབྱིན་ཇི་གི་གྲོས་ཚོགས་ནང་ལོགས་ལ་ཡང་ཕྱི་འབྲེལ་གྱི་ཚོགས་ཆུང་ཡོད་རེད་བ Foreign Affairs Committee ཡ་ང་རང་ཚོ་གི་ངོས་ནས་ཡིན་ནས་རེ་བ་ལ་ཡ་ད་ཕྱི་འབྲེལ་ཚོགས་ཆུང་གི་ངོས་ནས་ཡིན་ནས་ཨ་ནི་བོད་དང་འབྲེལ་བ་ཡོད་པའི་ཐོག་ནས་ཉན་ཞིབ་ཅིག་གནང་ཐུབ་ན་ཨ་ནི་དེ་འདྲའི་འགྲོ་འུ་གི་དབྱིན་ཇི་གཞུང་ལ་ཡ་ལམ་སྟོན་ཅིག་ཕུལ་ཐུབ་ན་བསམ་ད་དེ་འདྲའི་རེ་བ་རེད་ཨ་ནི་འདི་ག་ལ་ང་ཚོས་ཤུགས་རྒྱག་ཡ་ཡིན། ཆེ་གེ་སྤྱི་མཐུན་རྒྱལ་ཁབ་གི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་བཞག་པའི་གྲོས་ཆོད་དེའི་ནང་དོན་གཙོ་བོ་ཁག་ནི་ཆེ་གེ་སྤྱི་མཐུན་རྒྱལ་ཁབ་ཀྱིས་མུ་མཐུད་ནས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ལ་དོ་སྣང་གིས་རྒྱལ་སྤྱིའི་སྤྱི་ཚོགས་དང་མཉམ་དུ་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཇེ་ལེགས་སུ་གཏོང་ཆེད་འབད་བརྩོན་བྱ་དགོས་སྐོར་དང་ཆེ་གེ་སྤྱི་མཐུན་རྒྱལ་ཁབ་དང་རྒྱ་ནག་བར་གྱི་འབྲེལ་ལམ་ལ་བསྐྱར་ཞིབ་གནང་རྒྱུའི་འབོད་སྐུལ་ཞུ་བ་དང་ཆབས་ཅིག་གལ་ཏེ་རྒྱ་ནག་གིས་འགྲོ་བ་མིའི་ཐོབ་ཐང་ལ

རང་དབང་ལྡན་པའི་ཚོགས་སྡེ་ཁག་གསར་འགོད་པ་བཅས་བོད་དང་ཞིན་ཅང་ས་ཁའི་ནང་གི་གནས་སྟངས་དངོས་ཤེས་རྟོགས་དང་རྒྱུས་ལོན་ཆེད་འགོག་རྐྱེན་དང་སྟངས་འཛིན་མེད་པའི་ཐོག་ནས་སྐྱོད་འཇུག་དགོས་པ་སོགས་ཀྱི་དགོས་འདུན་བཏོན་འདུག། གཞན་ཡང་ཉིས་སྟོང་བཅུ་དགུ་ལོའི་ཕྱི་ཟླ་བཅུ་པའི་ནང་ཆེཀ་སྤྱི་མཐུན་རྒྱལ་ཁབ་ཀྱི་གྲོས་ཚོགས་གོང་མའི་ནང་དུ་བོད་མིའི་སྒྲིག་འཛུགས་ཀྱི་ཆབ་སྲིད་དབུ་ཁྲིད་ལ་གཞུང་འབྲེལ་ཕེབས་བསུའི་སྣེ་ལེན་གཟབ་རྒྱས་ཞུས་ཡོད་པ་དང། གྲོས་ཚོགས་འཐུས་མི་རྣམས་ཀྱིས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ལ་བརྩི་བཀུར་བྱས་ཏེ་བོད་མི་རྣམས་ལ་མིང་དོན་མཚུངས་པའི་རང་སྐྱོང་གི་གནས་བབ་ངེས་བར་དུ་སྤྲོད་དགོས་པའི་སྐུལ་འདེད་གནང་ཡོད་པ་མ་ཟད ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་དང་བོད་མིའི་སྒྲིག་འཛུགས་ནི་བོད་མིའི་ངོ་ཚབ་ཡིན་པར་ངོས་འཛིན་བྱས་ཐོག་བོད་རྒྱའི་བར་བོད་ཀྱི་གནད་དོན་ཐག་གཅོད་ཡོང་ཆེད་གྲོས་མོལ་བྱ་དགོས་པའི། སྐུལ་འདེད་ཡང་གནང་ཡོད་པ་རེད། དེ་རིང་གི་བུད་མེད་དང་སྤྱི་ཚོགས་སུ་གོ་ནོར་གྱི་ལེ་ཚན་གྱི་ནང་དུ་རྒྱ་ནག་ནང་ཉིས་སྟོང་ཉི་ཤུ་རྩ་གཉིས་གི་ལོར་གཉེན་སྒྲིག་གི་གྲངས་འབོར་དེ་འདས་པའི་ལོ་ངོ་སུམ་ཅུ་སོ་བདུན་གྱི་རིང་ང་ཆེས་དམའ་ཤོས་སུ་སླེབས་ཡོད་པ་སོགས་ཀྱི་ཐད་ལ་རྡོ་རྗེ་མཚོ་གིས་གནས་ཚུལ་ཁག་ཅིག་ཕྱོགས་བསྡུས་བྱས་ནས་རྒྱང་སྲིང་ཞུས་པ་ཞིག་ལ་གསན་རོགས་ཞུ།

ན་ནིང་སྟེ་ཉིས་སྟོང་ཉེར་གཉིས་ལོར་རྒྱ་ནག་ནང་གཉེན་སྒྲིག་གི་གྲངས་འབོར་ས་ཡ་དྲུག་ཚེག་བརྒྱད་གསུམ་བྱུང་ཡོད་པ་དེ་ནི་གཅིག་དགུ་བརྒྱད་ཅུ་གྱ་དྲུག་ལོ་ནས་ད་བར་ཆེས་ཉུང་ཤོས་དེ་ཡིན་སྐོར་རྒྱ་ནག་དམངས་སྲིད་ལས་ཁུངས་ཀྱིས་ཁྱབ་བསྒྲགས་བྱས་ཡོད་པ་རེད། རྒྱ་ནག་གཞུང་འབྲེལ་གྱི་གཅིག་དགུ་བརྒྱད་ཅུ་གྱ་དྲུག་ལོ་ནས་ཉིས་སྟོང་ཉེར་གཉིས་ལོ་བར་གྱི་གཉེན་སྒྲིག་ཐོ་འགོད་ཟིན་ཐོ་ལས་རྒྱུས་ལོན་བྱུང་བར་ཉིས་སྟོང་བཅུ་གསུམ་ལོར་གཉེན་སྒྲིག་གི་གྲངས་འབོར་ས་ཡ་བཅུ་གསུམ་ཚེག་བཞི་བཅུ་ཞེ་དྲུག་ལྷག་བྱུང་ཡོད་པ་དེ་ནི་ཆེས་མང་ཤོས་དེ་ཡིན་ཡང། དེའི་རྗེས་ལོ་རེ་བཞིན་བསྟུད་མར་ཇེ་ཉུང་ནས་ཇེ་ཉུང་དུ་ཕྱིན་ཡོད་ཅིང། ཉིས་སྟོང་བཅུ་དགུ་ལོར་གཉེན་སྒྲིག་གི་གྲངས་འབོར་ས་ཡ་བཅུ་བར་མར་ཟག་པ་དང་དེ་ནས་རིམ་བཞིན་ཉིས་སྟོང་ཉི་ཤུ་ལོར་ས་ཡ་དགུ་དང། ཉིས་སྟོང་ཉེར་གཅིག་ལོར་ས་ཡ་བརྒྱད། ཉིས་སྟོང་ཉེར་གཉིས་ལོར་ས་ཡ་དྲུག་ཚེག་བརྒྱད་ལྷག་བར་མར་ཟག་ཡོད་ཅིང་དེ་ནི་ལོ་སྔོན་མ་དང་བསྡུར་ན་བརྒྱ་ཆ་བཅུ་དང་ཕྱེད་ཀ་ཙམ་ཇེ་ཉུང་དུ་ཕྱིན་ཡོད་པ་དང། འདས་པའི་ལོ་དགུའི་རིང་བརྒྱ་ཆ་བཞི་བཅུ་ཞེ་དགུ་ཚེག་གསུམ་སྟེ་ཕལ་ཆེར་བརྒྱ་ཆ་ལྔ་བཅུ་ཙམ་ཇེ་ཉུང་དུ་ཕྱིན་ཡོད་པ་སོགས་ཟིན་ཐོ་ལས་གསལ་པོར་མངོན་ཡོད་པ་རེད། རྒྱ་ནག་གི་གསར་ལམ་ཁག་ཏུ་གཉེན་སྒྲིག་གི་གྲངས་འབོར་ཇེ་ཉུང་དུ་ཕྱིན་པའི་རྒྱུ་རྐྱེན་ནི། གཉེན་སྒྲིག་གི་ལོ་ཚོད་ཕྱིར་འགྱངས་དང་གཉེན་སྒྲིག་གི་ལོ་ཚོད་རན་པའི་མི་འབོར་ཇེ་ཉུང་དུ་ཕྱིན་པ་ལས་གཞན་བསམ་བློའི་འདུ་ཤེས་ལ་འགྱུར་ལྡོག་ཐེབས་པ་དང་ཏོག་དབྱིབས་རིམས་ནད་བཅས་ཀྱི་ཤུགས་རྐྱེན་ཡིན་པར་ངོས་འཛིན་བྱས་འདུག་མི་འབོར་དུང་ཕྱུར་བཅུ་བཞི་ཡོད་པའི་རྒྱ་ནག་ནི་འཛམ་གླིང་སྟེང་མི་གྲངས་ཆེས་མང་ཤོས་ཀྱི་རྒྱལ་ཁབ་དེ་ཡིན་ནའང། དེང་སྐབས་མི་འབོར་འཕར་ཚད་ཡང་ཇེ་དམའ་རུ་འགྲོ་བའི་འགོ་བཙུགས་ཡོད་སྟབས་ད་ལྟ་འཛམ་གླིང་གི་མི་འབོར་མང་ཤོས་ཨང་གཉིས་པར་གྱུར་ཡོད་པ་དང་ཨང་དང་པོ་དེ་རྒྱ་གར་ཡིན་པ་རེད། འདས་པའི་ལོ་ངོ་བཞི་བཅུའི་རིང་རྒྱ་ནག་ནང་གི་བུ་ཕྲུག་སྐྱེ་ཚད་ལ་གཞིགས་ན་གཅིག་དགུ་བརྒྱད་ཅུ་གྱ་བདུན་ལོར་བུ་ཕྲུག་སྐྱེ་ཚད་ཆེས་མཐོ་ཤོས་དེ་ཡིན་ཞིང་དེའི་རྗེས་རིམ་བཞིན་ཇེ་ཉུང་དུ་ཕྱིན་ཡོད་པས་གཅིག་དགུ་དགུ་བཅུ་གོ་ལྔ་ལོའི་རྗེས་དང་དེ་ནས་ཉིས་སྟོང་ལོའི་རྗེས་སུ་གཉེན་སྒྲིག་གི་ལོ་ཚོད་ལོན་པའི་མི་གྲངས་ཡང་རང་བཞིན་གྱིས་ཇེ་ཉུང་དུ་ཕྱིན་ཡོད་པའི་སྐོར་གཞུང་འབྲེལ་གནས་ཚུལ་ནང་འགྲེལ་བརྗོད་བྱས་ཡོད་ཀྱང། གཉེན་སྒྲིག་བྱེད་མཁན་ཇེ་ཉུང་དུ་ཕྱིན་པའི་གནད་དོན་ཐད་དོ་སྣང་དང་རྒྱུས་མངའ་ཡོད་མཁན་རྒྱ་ནག་ཀྲེང་ཀྲོའུ་གྲོང་ཁྱེར་གྱི་དགེ་རྒན་ཟུར་པ་ཅཱ་ལིན་མིང་གིས་ཉེ་ཆར་འདི་ག་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱི་བཅར་འདྲིའི་སྐབས་རྒྱ་ནག་ནང་ན་གཞོན་རྣམས་གཉེན་སྒྲིག་བྱེད་མཁན་ཇེ་ཉུང་དུ་འགྲོ་དགོས་དོན་གཙོ་བོ་ནི་དཔལ་འབྱོར་གཙོ་བོར་གྱུར་བའི་འགན་འཁྲི་ལྗིད་དྲགས་པའི་རྐྱེན་གྱིས་ཡིན་སྐོར་གསུངས་དོན།

བུ་ཕྲུག་ན་གཞོན་ཚོས་ད་དུང་ཟླ་རེའི་གླ་ཕོགས་ལས་རྒྱ་སྒོར་ཉིས་སྟོང་ནས་སུམ་སྟོང་ཙམ་གྱི་བུ་ལོན་འཇལ་གྱི་ཡོད་པས་དེའི་ལྷག་འཕྲོའི་སྒོར་མོ་ལས་བཟའ་བཏུང་དང་གྱོན་གོས་རོལ་རྩེད་སོགས་ཀྱི་ཐོག་འགྲོ་གྲོན་གཏོང་རྒྱུ་ཧ་ཅང་དཀའ་ངལ་ལ་འཕྲད་ཀྱི་ཡོད་པ་རེད་ཅེས་འགྲེལ་བརྗོད་གནང་འདུག་ཡང་ཅཱ་ལིན་མིང་གིས་འཚོ་བའི་འགྲོ་གྲོན་གྱི་གནོན་ཤུགས་ཆེ་དྲགས་པའི་དབང་གིས་ན་གཞོན་རྣམས་ལ་གཉེན་སྒྲིག་བྱེད་རྒྱུའི་ནུས་པ་མེད་པར་གྱུར་ཡོད་པར་ངོས་འཛིན་གནང་གི་འདུག།

ལོ་སྔོན་མ་ལས་བརྒྱ་ཆའི་སུམ་ཅུ་ལྷག་ཇེ་ཉུང་དུ་ཕྱིན་ཡོད་པ་དང་ཀུའེ་ཀྲོའུ་ནང་བརྒྱ་ཆའི་ལྔ་བཅུ་ལྷག་ཇེ་ཉུང་དུ་ཕྱིན་ཡོད་ཀྱང་ཀོང་ཏུང་ཞིང་ཆེན་མི་འབོར་ཡར་རྒྱས་ཞིབ་འཇུག་ཁང་གི་འགོ་འཛིན་ཏུང་ཡུས་ཀྲིན་གྱིས་དཔྱད་བརྗོད་སྤེལ་བར། གྲོང་ཁྱེར་ཅན་དུ་འགྱུར་བཞིན་པའི་དབང་གིས་དཔལ་འབྱོར་གྱི་གནོན་ཤུགས་དང་གཉེན་སྒྲིག་གི་འདུ་ཤེས་བཅས་ལ་འགྱུར་བ་ཐེབས་བཞིན་ཡོད་སྟབས་གཉེན་སྒྲིག་ཕྱིར་འགྱངས་བྱེད་པ་དང་གཏན་ནས་གཉེན་སྒྲིག་མི་བྱེད་མཁན་ཇེ་མང་ནས་ཇེ་མང་དུ་འགྲོ་བཞིན་ཡོད།

རྒྱ་ནག་ཁྱོན་ཡོངས་སུ་བཟའ་འཐོར་གྱི་གྲངས་འབོར་མང་ཤོས་དག་ནི་དཔལ་འབྱོར་འཕེལ་རྒྱས་ཕྱིན་པའི་གྲོང་ཁྱེར་ཆེ་ཁག་ཡིན་པ་དང། རྒྱ་ནག་གི་དངོས་ཟོག་ཐོན་སྐྱེད་ཞིབ་འཇུག་ཁང་གི་བསྡོམས་ཐོ་གཞིར་བཟུང་ན། པེ་ཅིན་དང་ཧྲང་ཧའེ། ཧྲིན་ཀྲུའུ། ཀོང་ཀྲོའུ། ཞཱ་མིན། ཏཱ་ལེན། ཧང་ཀྲོའུ་སོགས་ནི་བཟའ་འཐོར་གྱི་གྲངས་འབོར་ཆེས་མང་ཤོས་ཀྱི་ས་ཁུལ་དག་ཡིན་པ་གསལ་འདོན་བྱས་འདུག་ལ།

ཁྱེད་ཚོས་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས། ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་གོང་ནས་གོང་དུ་འཕེལ་བ་ལ་རྗེ་བཙུན་འཇམ་པའི་དབྱངས་ལ་གསོལ་བ་འདེབས་རྒྱུ་གལ་ཆེན་པོ་ཡིན་ཟེར་གསུངས་ཡོད་ཀི། སྲིད་སྐྱོང་མཆོག་ཨོ་སི་ཀྲི་ཡ་ལི་ཡ་གི་ནང་བོད་ཀྱི་དུས་སྟོན་གྱི་སྟེང་ང་མཉམ་ཞུགས་གནང་ཡོད་ཀི། རྒྱ་གར་དང་ཨ་མི་རི་ཀའི་འབྲེལ་བ་བཟང་དུ་ཕྱིན་པ་དེས་རྒྱ་གར་གྱི་ངོས་ནས་རྒྱ་ནག་དང་གདོང་ལེན་བྱེད་རྒྱུ་གི་ནུས་པ་ཆེ་རུ་འགྲོ་རྒྱུ་ཡིན་པ་གནད་དོན་དབྱེ་ཞིབ་པ་གིས་གསུངས་ཡོད་ཀི། ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་ལ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཡོངས་རྫོགས་རྒྱང་སྲིང་བྱས་ཟིན་པ་བཞིན།